ཆུ་རག་ཡག་གི་ཐབས་ཤེས་བྱེད་ཀྱི་མ་རེད་བ་ཆུ་འཐུང་འདོད་མེད་པ་ཡིན་ན་ཆུ་འཐུང་འདོད་ཡོད་པ་ཡིན་ན་ཆུ་འཐུང་འདོད་ལ་བརྟེན་ནས་ནི་ཆུ་རག་ཡག་གི་རྩོལ་བ་བྱེད་ཀྱི་རེད་བ། བ་དེ་ཡིན་ཙང་ང་རང་ཚོ་འཁོར་བ་སྡུག་བསྔལ་ལས་ཐར་འདོད་མེད་པ་ཡིན་ན་ད་ག་རེ་བྱས་ཡང་ཐབས་ཤེས་ཡོད་མ་རེད་འཁོར་བ་སྡུག་བསྔལ་ལས་ཐར་འདོད་ཅིག་ཡོད་པ་ཡིན་ན་དེ་ལྟ་བུ་ཞིག་ནི་ཐབས་ཅིག་བཙལ་དགོས་རེད། ཞེས་གོང་གསུངས་པ་ལྟར། དེ་ལྟར་ཀུན་སློང་ངན་པ་བསལ་ལ་སེམས་གསལ་ཞིང་དྭངས་པའི་ངང་ནས་དེ་ལྟར་བསམས་ཏེ་ག་རེ། འཁོར་བ་ཐོག་མ་མེད་པ་ནས་ད་ལྟའི་བར་དུ། སྡུག་བསྔལ་བར་མ་ཆད་དུ་མྱོང་འདུག་ཀྱང་སྐྱོ་བ་དང་སུན་པ་སྐད་ཅིག་ཙམ་མེད་པར་འཁོར་བའི་གནས་འབའ་ཞིག་ལ་མངོན་པར་དགའ་བའི་བློ་གཉིས་དེ་ད་དུང་ཡང་སྔར་ལྟར་མཐའ་མེད་མུ་མེད་དུ་སྡུག་བསྔལ་འབའ་ཞིག་ཏུ་མྱོང་དགོས་པར་འདུག། ཨ་ཏོ་ཟེར་ཅིག་ཐོག་མ་མེད་པ་ནས་ད་ལྟའི་བར་དུ་དེ་ལྟ་བུ་ཞིག་ནི་མྱོང་ཚར་རེད་དེ་འཁོར་བ་ལ་སྐྱོ་བ་ཟེར་མཁན་དེ་ང་ཚོ་ཁྱོན་ནས་སྐྱེ་གི་མི་འདུག་བ། འཁོར་བ་ལ་དཔེ་སེམས་སྐྱོ་བ་རྩ་བ་ནས་སྐྱེ་གི་མི་འདུག་ད་ལྟ་དགའ་བཞིན་སྤྲོ་བཞིན་པའི་སྒོ་ནས་འཁོར་བ་ལ་བསྡད་བསྡད་མ་གཏོགས་ང་འཁོར་བ་ལས་ཐར་རོགས་བྱས་ན་འཁོར་བ་ཟེར་མཁན་དེ་ལྕགས་སྲིན་པོ་ཞིག་འདྲ་འདུག་ད་དེ་བསྡད་འདོད་མི་འདུག

སྔ་མ་དེ་ཚོ་ལས་ག་འདྲ་ག་འདྲ་བྱས་ཚུལ་ཕྱི་ལྟས་ཅིག་བལྟས་བྱས་ནས། ཕྱི་ལྟས་ཅིག་བལྟ་དུས་སྒང་ལ་ང་ཚོ་དཔེ་སྡུག་བསྔལ་ཡོད་དགུ་ཞིག་མྱོང་ཚར་རེད་དེ་མྱོང་མ་མྱོང་ཟེར་མཁན་གཅིག་ཡོད་མ་རེད་ད་ལྟ་ང་ཚོ་མཐོང་བདེ་སྐྱིད་ཀྱི་མི་གཞི་མ་ཀྱི་སྡུག་བསྔལ་མྱོང་བ། ཨ་ནི་སེམས་ཅན་དུད་འགྲོ་གི་སྡུག་བསྔལ་མྱོང་བ་དེ་ཚོ་མིག་གིས་མཐོང་གི་རེད་བ། འོ་དེ་ཚོ་ཚང་མ་ཚར་གཅིག་ང་ཚོ་བྱས་མྱོང་རེད་མ་གཏོགས་མ་མྱོང་མཁན་གཅིག་ཡོད་མ་རེད། གྲངས་མེད་མང་པོའི་བར་དུ་མྱོང་ཚར་རེད། འོ་དེ་འདྲ་ཡིན་ཙང་དེའི་ཕྱི་དེ་ལོ་ཕྱི་ཕྱི་བལྟ་དུས་སྒང་ལ་ཧ་ལས་ཡག་འདྲ་ཞིག་ཆགས་བསྡད་རེད་དེ་ནི་ང་ཚོ་སེམས་ལ་སྐྱོ་བ་ཅིག་ཡོད་མ་རེད་བ།

ལམ་མ་ནོར་བ་སྟོན་པའི་བཤེས་གཉེན་དམ་པས་རྗེས་སུ་བཟུང། ང་བཤེས་གཉེན་དམ་པས་རྗེས་སུ་བཟུང། མཇལ་བར་དཀའ་བའི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་ཡོངས་སུ་རྫོགས་པ་དང་མཇལ་ཟེར། སངས་རྒྱས་ཀྱི་བསྟན་པ་དེ་ད་ག་ཟེར་བསྟན་པ་ཕྱོགས་རེ་བ་དེ་འདྲ་མ་ཡིན་པ། ཐེག་དམན་གྱི་བསྟན་པ་དར་ལ་ཐེག་ཆེན་བསྟན་པ་མ་དར་བྱས་དེ་འདྲའི་ལུང་པ་མང་པོ་ཡོད་རེད་བ། བསྟན་པ་དར་བ་གཅིག་ལ་ཨ་ནི་ཐེག་དམན་མ་གཏོགས་ཐེག་པ་ཆེན་པོ་མ་དར་བྱས། ཡང་འགའ་ཞིག་འགའ་ཞིག་ལ་ཐེག་པ་ཆེན་པོ་དར་ལ་ཐེག་དམན་མ་དར་བྱས། ཡང་འགའ་ཞིག་འགའ་ཞིག་ལ་མདོ་དར་ལ་སྔགས་མ་དར་བ། ཡང་འགའ་ཞིག་ལ་སྔགས་དར་ལ་མདོ་མ་དར་བྱས། ལྷ་དེ་འདྲ་འཛམ་བུ་གླིང་ན་དེ་རིང་སང་ཉིན་མང་པོ་ཞིག་རང་ཡོད་རེད་བ། དེ་མ་ཡིན་པར་ང་རང་ཚོ་མདོ་སྔགས་ཡོངས་རྫོགས་ཀྱི་བསྟན་པ་ཡོངས་སུ་རྫོགས་པ་དེ་ལྟ་བུ་དང་མཇལ་རྒྱུ་བྱུང་བ་རེད། རྫོགས་པ་དང་མཇལ། བླང་དོར་འབྱེད་པའི་ཤེས་རབ་ཀྱི་ནུས་མཐུ་ཅུང་ཟད་རྙེད། བླང་དོར་འབྱེད་པ་ཟེར་ཡོང་དུས་ད་བླང་བྱ་ཀྱི་གནས་དང་དོར་བྱ་ཀྱི་གནས་སོ་སོར་འབྱེད་ཐུབ་མཁན་གྱི་རང་གི་བློ་ཡི་ནུས་པ་དེ་ལ་ཟེར་གྱི་ཡོད་རེད། གལ་སྲིད་ད་ལྟ་མི་ཡིན་ན། ཁྱེད་རང་ཆོས་བྱེད་ཤོག་ཆོས་ཟེར་མཁན་དེ་བྱས་པ་ཡིན་ན་བཟང་པོ་རེད། སོ་སོའི་ཚེ་ཕྱི་མ་ཕན་གྱི་རེད་ཟེར་ན་དེ་ཨ་མཆོག་གོ་གི་རེད་བ་དཔེ་གོ་གི་རེད་བསམ་བློ་གཏོང་ཤེས་ཀྱི་རེད་བ། སེམས་ཅན་དུད་འགྲོ་ཡིན་ན་དེ་འདྲ་ལབ་པ་ཡིན་ན་ཕན་ཐོགས་གང་ཡང་ཡོད་མ་རེད་བ། ད་ལྟ་དེ་ལྟ་བུ་ནི་བླང་དོར་འབྱེད་པའི་ཤེས་རབ་ཀྱི་ཚུལ་ཅུང་ཟད་རྙེད་རང་གི་ངོས་ནས་ཉམས་སུ་ལེན་ནུས་ན་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་སངས་རྒྱས་ཀྱི་གོ་འཕང་བདེ་བླག་ཏུ་སྟེར་བའི་གདམས་པ་ཟབ་མོ་དེ་འདྲ་ཐོས་ཟེར། ང་ཚོས་ཉམས་སུ་མ་བླངས་ན་ད་ལྟའི་བར་དུ་བླངས་མ་ལེན་པ་མ་གཏོགས། ཉམས་སུ་བླངས་པ་ཡིན་ན།

བྱང་ཆུབ་ཀྱི་གོ་འཕང་བརྙེས་པ་རེད། དེ་ལྟ་བུའི་ཆོས་ཟབ་མོ་ཉམས་སུ་ལེན་པར་བྱེད་པ་ལ་རང་དབང་ཡོད་པའི་སྐབས་འདིར་འབད་ནས་བཙན་ས་ཟིན་པ་ཞིག་མ་བྱས་ན། སླར་རྟེན་བཟང་དེ་འདྲ་ཤིན་ཏུ་རྙེད་པ་དཀའ་ཟེར། ད་ད་རེས་རྟེན་བཟང་དེ་ལྟ་བུ་ཅིག་ཐོག་ནས་བཙན་ས་ཟིན་པ་ཅིག་ད་བཙལ་གྱི་མེད་མ་གཏོགས་བཙལ་བྱས་ནས་ད་ཉམས་སུ་བླངས་མ་ཐུབ་ན་སླར་ཡང་བདེ་འགྲོ་ཀྱི་རྟེན་དེ་ལྟ་བུ་རྙེད་པ་དེ་ཧ་ཅང་ནས་དཀོན་པོ་རེད་བ་ག་ཚོད་ཟེར་ན་ཡོད་ཀྱི་དེའི་རྒྱུ་ག་ཚོད་བསགས་དགོས་ཀྱི་འདུག། ཚུལ་ཁྲིམས་རྣམ་པར་དག་པས་གཞི་བཟུང་བ་དེ་གང་ལ་ཅང་སྤྱོད་དགེ་དཀའ་ལས་ག་ཚོད་ཡོད། སྦྱིན་སོགས་ཀྱིས་གྲོགས་བྱེད་པ། སྨོན་ལམ་དྲི་མ་མེད་པས་མཚམས་སྦྱར་བ་དེ་འདྲ་དགོས་ཀྱི་ཡོད་རེད་བ། བར་དུ་སོང་ང་རང་ཚོ་ལ་ནི་ཆོས་ནི་མེད་པ་ལ་ག་པར་ཡོང་གི་རེད། ཕྱི་མ་ནི་དེ་ལྟ་བུ་ཡོང་གི་རེད་གསུངས་སོ་ནམ་ཅི། གྱོང་པ་ཡིན་ན་ཀར་ས་གསུངས་པ་ཡིན་ན་དེ་རང་གིས་རང་འཁྲུལ་བ་ཅིག་རེད། ལན་ཅིག་རྙེད་པ་དེ་ཡང་ཡུན་རིང་དུ་མི་གནས་པར་མྱུར་དུ་འཇིག་ཟེར། ད་རེས་ལན་གཅིག་རྙེད་ནས་དཔེ་སོགས་གསུངས་པ་དེ་ལྟ་བུ་བྱས། ནོར་བུ་འབུམ་ཕྲག་ལས་ཀྱང་ལྷག་པའི་ལུས་རྟེན་དེ་ལྟ་བུ་ཅིག་རྙེད་པ་རེད་དེ། ཁོ་རྒྱུད་རིན་པོ་བདེ་རེད་ཅེས་ན་འགྲིག་གི་རེད་དེ་རྒྱུད་རིན་པོ་བདེ་གི་མ་རེད་ཟེར་ཉང་དུ་བརྗིད་འགྲོ་གི་རེད། ཁོ་བརྗིད་པའི་ཆོས་ཅི་ཅི་རེད་དེ་ཡོད་རེད་པ། ཅེས་ནས་སྐད་ཅིག་གཙང་ཞིང་རང་དབང་ཡང་མེད་པས་ཟེར་སྡོད་དབང་ཡང་མེད་པས། ཕྱི་ཟླ་ཕྱེད་ཀྱི་གྱང་དུ་བོང་ཚགས་ཀྱིས་བརྒྱུས་པས་ཟེར། ཕྱི་ཟླ་ཕྱེད་ཀྱི་གྲངས་དེ་ང་ཚོ་སྒྲོ་སྒྲོག་པ་དེ་ཡོད་རེད་ང་ཚོ་ཉིན་དེ་ཡིན་ན་ཡང་ཕྱི་ཟླ་ཕྱེད་ཀྱི་གྲངས་དེ་ཚིག་དེ་སྒྲོ་སྒྲོག་པ་རེད། རང་གི་ཁ་ལག་ཟ་དེ་ཡིན་ན་ཡང་སྒྲོ་སྒྲོག་པ་དེ་གི་བ་རང་གི་རྩེད་མོ་འདྲ་གྱི་ཚིག་དེ་ཡིན་ན་སྒྲོ་སྒྲོག་པ་དེ་གི་བ་རེད་ཚིག་ཁོ་རང་ཟས་ཟས་པ་རེད་པ། ཉི་མ་གཅིག་སྒྲོ་ཚར་སོང་ན་ཉི་མ་གཅིག་ཚིག་ཟས་ཚར་རེད།

སྐྱ་རྩེ་ཁ་དྲོ་ནི་གཉིས་ཡིན་མ་རེད་གཉིས་ནི་སྐྱ་ཐུག་མ་རེད། སྔགས་ཐོག་བཅས་ཀྱིས་ནི་ང་ཚོ་སྡུག་བསྔལ་དེ་ལྟ་བུ་ཡོད་རེད་ཆོས་ཀྱི་སྒྲ་ཙམ་ཡང་ཐོས་པ་དཀའ་གནས་འདི་ཁྱོད་ཅི་ཡང་མི་རྙེད། བརྒྱ་ལ་བདེ་འགྲོ་ཡི་རྟེན་ཞིག་ཐོབ་ཀྱང་སྡུག་བསྔལ་འབའ་ཞིག་ལས་མ་འདས་ཏེ། གལ་སྲིད་ངན་འགྲོ་ལས་ཡར་ཐར་བྱས་ནས་ནི་ཚེ་ཕྱི་མ་བདེ་འགྲོ་གྱི་ལུས་རྟེན་ཅིག་ཐོབ་པའི་དབང་དུ་བཏང་ན་འཁོར་བ་གྱི་སྡུག་བསྔལ་དེ་ལྟ་བུ་མྱོང་དགོས་རེད་བ་མི་རྣམས་ལ་ནི་སྐྱེ་རྒ་ན་འཆི་ཡི་སྡུག་བསྔལ་བར་མ་ཆད་དུ་ཡོད་ཀྱི། ལྷ་རྣམས་ལ་ནི་འཆི་འཕོ་ལྟུང་བའི་སྡུག་བསྔལ་སོགས་ཡོད་ཟེར། མི་ལ་ནི་ང་རང་ཚོ་སྐྱེ་རྒ་ན་འཆི་ཡི་སྡུག་བསྔལ་བསམ་གྱིས་མི་ཁྱབ་པ་བྱས་མང་པོ་མྱོང་དགོས་རེད། མང་པོ་མྱོང་དགོས་ཀྱི་ཡོད་རེད། ལྷ་ལ་ནི་དེ་ནས་འཆི་འཕོ་ལྟུང་བའི་སྡུག་བསྔལ། གནས་འོག་མར་ལྟུང་བའི་སྡུག་བསྔལ་འཆི་འཕོ་ལྟུང་བའི་སྡུག་བསྔལ། མདོར་ན་རིགས་དྲུག་གི་གནས་གང་དུ་སྐྱེས་ཀྱང་ལས་དང་ཉོན་མོངས་པའི་གཞན་དབང་ཅན་དུ་སོང་སྟེ། རང་དབང་མེད་པར་འཁྱམས་ཤིང་སྡུག་བསྔལ་འབའ་ཞིག་གིས་མནར་ཟེར། ད་རང་དབང་མེད་ཙང་ཞོག་གོ་ཐོས་ཚང་མ་སྡུག་བསྔལ་གྱི་རང་བཞིན་རེད་བ།

སོ་སོ་རང་གི་རྒས་འདོད་ཡོད་མ་རེད། ལོ་ཆུང་ཆུང་བྱས་ནས་གཞོན་ནུའི་ལང་ཚོ་དར་ལ་བབས་པ་ཅིག་དེ་འདྲ་ཅིག་བསྡད་རྒྱུ་བྱུང་ན་བསམ་པ་ར་མི་བྱེད་ཀྱི་རེད་དེ་མ་བསྡད་བྱས་ནས་ཉིན་རེ་ཉིན་རེ་ཡ་ཡ་རྒས་བྱས་ནས། ད་ནི་གདོང་དེ་ཤིན་ཏུ་མི་སྡུག་པ་ཅིག་ལ་བྱོས། ཨོ་དེ་འདྲ་ཞིག་ལ་ཆགས་བྱས་ནས་ད་དགུ་བཅུ་སྟོང་མ་ཐུབ་བ། སྨན་བསྲེས་བུ་མ་ཐུབ་བ། བཟའ་བཏུང་ལོངས་སྤྱོད་མི་ནུས་པ་དེ་འདྲ་ཡ་རྒས་གོག་དེ་འདྲ་ཆགས་འདུག་གདོང་བ་དེ་འདྲ་ཆགས་འདོད་ཡོད་མཁན་སུ་གང་ཡོད་མ་རེད་དེ་ཁོ་ལས་ཉོན་གཉིས་པོ་དེས་དེད་བྱས་ནས

འཆི་ལྟས་ཟེར་མཁན་དེ་འཆི་འཕོ་ལྟུང་དེ། ཉ་གསོན་པ་ལས་བྱས་ནས་བྱེ་མ་སྐམ་པོ་ཀེ་ལས་བཞག་སྟེ་དེ་ཙམ་གཅིག་སྡུག་བསྔལ་ཡོད་ལྷ་དེ་ཚོ། སྡུག་བསྔལ་བསམ་གྱིས་མི་ཁྱབ་པ་ཡོད་ལྷ་ལ་སྐྱིད་པོ་གེ་ཀེ་མ་རེད། ལྷ་དེ་སྐྱེས་ནས་ཡང་མི་ཡང་སོང་ས་རྣམས་གནས་སྐབས་གནས་སྐབས་ཀྱི་ནས་ཁྲུས་ཀྱི་རྫིང་བུ་ལ་སོགས་པ་དང། ལྷ་ཡི་མེ་ཏོག་ལ་སོགས་པ། མེ་ཏོག་གི་ར་བ་དེ་འདྲ་བྱས་ནས་ནི་ལོངས་སྤྱོད་ཡོད། དེ་འདྲ་ཡོད་རེད་མ་གཏོགས། འཆི་འཕོ་བའི་སྡུག་བསྔལ་དེ་ཅི། སྡུག་བསྔལ་དེ་རང་ཐོག་ལ་འཆི་འཕོ་བ་དེ་ང་རང་ཚོ་མིའི་སྡུག་བསྔལ་ལས་ལྷག་དེ་སྡུག་པོ་རེད། དམྱལ་བའི་སྡུག་བསྔལ་ལས་ཆེས་ཚེ་ཆེ་ཁོ་སེམས་ཀྱི་སྡུག་བསྔལ་དེ་ཆེན་པོ་ཞིག་རག་ཡོད་རེད། ལྷ་འཆི་འཕོ་ལྟུང་བའི་སྡུག་བསྔལ་ཟེར། དེས་ན་མདོར་ན་རིགས་དྲུག་གང་དུ་སྐྱེས་ཀྱང་རང་དབང་མེད་པར་བྱས་ནས་ནི་ལས་ཉོན་གྱི་དབང་དུ་སོང་བ་རེད། རང་ཉིད་སྡུག་བསྔལ་གྱིས་མནར་བ་དེ་བཞིན་དུ་སེམས་ཅན་ཐམས་ཅད་ཡང་སྡུག་བསྔལ་གྱིས་མནར། རང་སྡུག་བསྔལ་མནར་ཡང་དེ་བཞིན་དུ་ནི་སེམས་ཅན་མ་ལུས་པ་ཙམ་མང་ཙམ་གྱིས་སྡུག་བསྔལ་གྱིས་མནར་གི་འདུག་བ་ང་རང་ཚོ་ཕར་བལྟ་ཚུར་བལྟ་བྱས་པས་ནི་སྒང་ག་སྡུག་བསྔལ་གྱིས་མནར་འདི་སྐད་ཀྱང་ཤོད་མ་གཏོགས་ཡོད་མ་རེད་པ།

སྐྱེ་བ་སྔ་མ་སུ་ཡིན་ཏེ་ང་རང་ཚོ་ད་ལྟ་ཚེ་འདིའི་སྐྱེ་བ་དེ་སྐྱེ་བ་སྔ་མ་ལས་བྱུང་བ་ཡིན་ཙང་ང་རང་ཚོ་སྐྱེ་བ་སྔ་མ་གཅིག་ཡོད་རེད་བ། ང་ཚོའི་སྐྱེ་བ་སྔ་མ་ཡོད་པ་ཡིན་ན་སྐྱེ་བ་སྔ་མ་དེའི་སྐྱེ་བ་སྔ་མ་གཅིག་ཡོད་དགོས་ཀྱི་རེད་བ་གཅིག་པ་གཅིག་རྐྱང་རེད་བ་ཁོ་གཉིས་ཨ་ནི་དེའི་སྐྱེ་བ་སྔ་མ་གཅིག་ཡོད་དགོས་ཀྱི་རེད་དེ་འདྲ་ཡར་དེད་དུས་དེ་གྲངས་ཁ་ཅང་ཐལ་ཡས་མ་རེད། མཐའ་ཐུག་ཡས་ཅང་ཡོད་མ་རེད་ད་གྲངས་ཁ་ཅང་ཡོད་མ་རེད། རྗེ་དེ་གཅིག་གང་ཅིག་ས་རྡུལ་རེ་རེ་རེ་ནས་ང་རང་ཚོ་ཡུངས་འབྲུ་ཙམ་གྱི་བྱས་རིལ་བུ་དྲིལ་ནས་བཞག་པ་ཡིན་ན་རང་གི་སྐྱེ་བ་རེ་རེ་ལ་ས་རྡུལ་རེ་རེ་བཞག་པ་ཡིན་ན་ས་རྡུལ་ཡོངས་སུ་རྫོགས་པ་ཡིན་ནའི་ང་ཚོ་ང་ཚོའི་སྐྱེ་བ་ཕྱེད་ཀ་ཟིག་ཅིག་རྫོགས་ཐུབ་ཀྱི་མ་རེད། ཕྱེད་ཀ་ཟིག་ཅིག་རྫོགས་ཐུབ་ཀྱི་མ་རེད་དེ་ལས་མང་བོ་ཟིག་བྱེད་འདོད་ཡོད། དེ་འདྲ་བྱས་པ་ཡིན་ཙང་ང་ཚོའི་སྐྱེ་བ་གྲངས་མེད་དེ་ལྟ་བུ་བླངས་དུས་སྐབས་ལ་ཨ་ནི་སྐྱེ་བ་རེ་རེ་བླངས་དུས་སྐབས་ལ་མ་རེ་རེ་ཡོད་རེད་པ་མ་རེ་རེ་ཡོད་དེ་ཨ་ནི་སེམས་ཅན་ཐམས་ཅད་རང་གི་མ་མ་བྱས་པ་ཐོབ་ཆོད་ནི་ཡོད་མ་རེད་སེམས་ཅན་ཐམས་ཅད་རང་གི་མ་བྱེད་ནི་མ་རེད།

འདོད་ཡས་དེ་བདེ་བ་འདོད། རྒྱུ་དེ་སྒྲུབ་ཡས་དེ་ཡིན་ན་རང་གི་མི་འདོད་པའི་སྡུག་བསྔལ་གྱི་རྒྱུ་རྐྱང་གཅིག་པོ་ལ་སྤྱོད་ཅིང་འདུག་གོ་རེད་བ། དཔེར་ན་ང་རང་ཚོ་རང་གི་ཡིན་ན་ད་ག་རེ་ང་ཚོ་བདེ་བ་འདོད་གི་རེད་མ་གཏོགས་སྡུག་བསྔལ་འདོད་གི་མ་རེད་བ། སྐྱིད་པོ་བྱེད་ངེས་འདོད་གི་རེད། བདེ་བ་མྱོང་ངེས་འདོད་གི་རེད་དེ་ཡིན་ནའི་ང་ཚོ་རྒྱུ་བསགས་དུས་སྐབས་ལ་མི་དགེ་བ་རྐྱང་གཅིག་བསགས་ཀྱི་ནི་སྡུག་བསྔལ་གྱི་རྒྱུ་བསགས་མ་གཏོགས་བདེ་བའི་གི་རྒྱུ་དེ་རྩ་ནས་བསགས་གི་མི་འདུག་བ།

ང་རང་ལ་བབས་ཀྱང། ད་ལྟ་གནས་སྐབས་དེ་ལྟ་བུའི་སེམས་ཅན་ཐམས་ཅད་ཀྱི་དོན་ལྟ་སྨོས་ཀྱང་ཅི་དགོས། སེམས་ཅན་གཅིག་གི་དོན་ཡང་མཐར་ཕྱིན་པར་བྱེད་ནུས་པ་མི་འདུག། དེར་མ་ཟད་དགྲ་བཅོམ་པ་གཉིས་ཀྱི་གོ་འཕང་ཐོབ་ཀྱང་སེམས་ཅན་གྱི་དོན་ཉི་ཚེ་བ་མ་གཏོགས་སེམས་ཅན་ཐམས་ཅད་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ལ་འགོད་པའི་ནུས་པ་མེད། ཨ་ཏི་ཅེ་ཅེ་ནི། ད་དེ་འདྲ་ཡིན་པ་ཡིན་ན་སེམས་ཅན་ཐམས་ཅད་བདེ་བ་དང་ལྡན་པ་དང་སྡུག་བསྔལ་ཐམས་ཅད་དང་བྲལ་བ་དེ་ཁུར་དེ་སུ་ལ་བབས་ན་ང་རང་རང་ལ་བབས་པ་རེད། དེ་ལས་འགན་དེ་ང་ལ་ཡོད་རེད། ད་ལས་འགན་དེ་ང་ལ་ཡོད་པ་ཡིན་ཀྱང་ང་ལ་ནི་དེ་ལྟ་བུ་ཁ་དོག་ཡོད་མ་རེད། དེ་ལྟ་བུའི་སེམས་ཅན་ཐམས་ཅད་ཕར་ཙམ་བཞག་ནས་སེམས་ཅན་གཅིག་གི་ཡང་དེ་ནས་བདེ་བ་ཐམས་ཅད་དང་ལྡན་པ་གཅིག་བསྒྲུབ་ཐུབ་ཀྱི་མ་རེད། རང་ལས་ལྷག་ཟེར་བྱས་ནུས་པ་བརྒྱ་འགྱུར་སྟོང་འགྱུར་ལས་ལྷག་པ་དགྲ་བཅོམ་པ་གཉིས་གོ་འཕང་ཐོབ་པ་ཡིན་ན་ཉན་རང་དགྲ་བཅོམ་པ་ཟེར་བ། ཉན་ཐོས་དགྲ་བཅོམ་པ་དང་རང་རྒྱལ་དགྲ་བཅོམ་པའི་གོ་འཕང་དེ་ལྟ་བུ་ཐོབ་པ་ཡིན་ན་ཡང་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་ས་ལ་འགོད་པའི་ནུས་པ་དེ་ཉན་རང་དགྲ་བཅོམ་པ་ལ་ཡོད་མ་རེད། ཉན་རང་དགྲ་བཅོམ་པའི་གོ་འཕང་ཐོབ་མེད་ཡོད་མེད། འོ་དེ་མེད་པ་ཡིན་ཙང་ད་ཉན་རང་དགྲ་བཅོམ་པ་ལས་ལྷག་ཙམ་བྱེད་དགོས་རེད་བ་དགྲ་བཅོམ་པའི་གོ་འཕང་ཐོབ་པ་དེ་ལས་ལྷག་ཙམ་བྱེད། དེ་ལྟ་བུ་ནུས་པ་སུ་ལ་ཡོད་ན་ཡང་དག་པར་རྫོགས་པའི་སངས་རྒྱས་ལ་ཡོད་པས་བདག་གིས་མ་སེམས་ཅན་ཐམས་ཅད་ཀྱི་དོན་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་བདག་གིས་མ་སེམས་ཅན་དགྲ་བོ་དབུགས་སྙམ་དུ་བྱང་ཆུབ་ཀྱི་སེམས་ཤུགས་དྲག་ཏུ་བསྒོམ་མོ། ད་དེ་ཡིན་ཙང་ནས། རང་གི་དོན་ལ་མ་སོང་བ་བྱས་ནས་སེམས་ཅན་ཐམས་ཅད། སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ཐམས་ཅད་སེལ་བར་བདེ་བ་ཐམས་ཅད་དང་ལྡན་པ་དེ་ཁུ་ཡིས་ན་རང་རང་གིས་ཁེགས་པར་འདུག། རང་གིས་ཁེགས་པར་འདུག། དེ་ཁེགས་པ་ཡིན་ཙང་རང་ལ་ནུས་པ་དེ་ལྟ་བུ་མེད་པས་ནུས་པ་སུ་ལ་ཡོད་ན་སངས་རྒྱས་ཁོ་ན་ལ་ཡོད་པ་རེད་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན། དེ་ནས་རྣམ་པ་ཐམས་ཅད་མཁྱེན་པ། དེ་ལྟ་བུའི་གོ་འཕང་ཐོབ་པ་ཡིན་ན་སེམས་ཅན་གྱི་བསམ་པ་ཕྲ་མོ་ཡང་ཇི་བཞིན་མཁྱེན་པ། ནས་བ་སྤུའི་བུ་ག་རེ་རེ་ཡང་སེམས་ཅན་གྱི་གྲངས་མེད་པ་སེམས་ཅན་ཐམས་ཅད་ཀྱི་དོན་བྱེད་ཐུབ་མཁན། དེ་འདྲ་ཡིན་པ་རེད་སངས་རྒྱས་ཟེར་མཁན་དེ།

མ་མཐའ་གང་གི་ཚེ་དེ་ནས་ལན་གསུམ་གྱི་བར་དུ་རྗོད་ཅིག་ཞེས་ཟེར། ད་མ་མཐའ་མ་མཐའ་ཡིན་པ་ལ་ཡང་ང་རང་ཚོ་སེམས་ནང་རུས་པ་ཡང་དག་དེ་འདྲ་སྐྱེ་མི་སྲིད་ན་གང་གི་ཚེ་དེ་ཚོ་ད་ཁྱེད་མགོ་བཙུགས་ས་ཅི་བསྡུ་འང། ག་ན་ཟས་ཅི་བསྡུ་འང་ཨོ་དེ་ནི་མགོ་བཙུགས་བྱས་ནས་ཧྲུལ་དགུ་ཅི་ལྷག་ཅི་བསྡུ་འང། ག་ན་འང་ང་སྔ་ཕྱིའི་ཐོག་མ་མེད་པ་ནས་འཁོར་བས། དེ་ནས། འཁོར་བ་མི་སྟེ། འདི་རེད་སྡུག་བསྔལ་གྱི་ཟུར་ཟའི་དེ་ཚོ་པར་ཉོན་ཟེར་ཨོ་དེ་མེ་ཁྱེར་ཏེ་ད་ལྟ་དེ་ལ་ཐུག་ཐུག་གི་བར་དུ་ལན་གསུམ་གྱི་བར་དུ་སྐྱོར་བྱས་ནས། ད་ཀོ་ལོང་སྐྱོད་ཚུལ་ཟེར་དེ་འདྲ་མི་འདྲ་མང་པོ་ཅིག་བཟོས་བཞག་འདུག་བླ་མ་རེ་རེ་བརྒྱད་ནི་ཀོ་ལོང་སྐྱོད་ཚུལ་རེ་རེ་ཡོད་རེད་ད་ལྟ་དེ་ཀོ་ལོང་སྐྱོད་ཚུལ་དེ་བདུད་འདུལ་བདུད་འདུལ་དེ་རེད། དེ་ལས་རྒྱས་ཟེར་ཆེན་ཁ་ཆེ་ལོངས་སྐུ་ནོར་ད་ལྟ་བླ་མ་མཆོད་པ་ཁྲི་ཡིག་ཆེན་པོ་གི་འགྲེལ་པ། དེའི་འགྲེལ་པ་དེ་ཁ་ཆེ་ལོངས་སྐུ་སིང་དེར་བ་ཁ་ཆེ་ལོངས་སྐུ་ནོར་ལ། ལོ་ལེགས་ཕྱག་བདེ་པོ་དང་རྒྱས་ཤིག་རྒྱས་པ་ཆེ། ཤོག་གུ་ལྔ་ཡིན་ན་ཅི་ཡོད་རེད་ཤོག་གུ་དེ་འདྲ་ལྔ། ཧོ་དེ་ལོངས་ཡོངས་སུ་རྫོགས་པ་ཆ་ཚང་ཅིག་ཡོད་རེད་ཁ་ཆེ་ལོངས་སྐུ་ནོར་ལ་ཀོ་ལོང་སྐྱོད་ཡོད་དེ། ཧོ་དེ། དེ་ཀློག་རྒྱུ་ཡིན་ན་ཞེ་དྲག་ཕན་པོ་ཞེ་དྲག་ཡོད་རེད་བཀའ་ཆེམས་རླུང་བསྐུར་ཟེར་མཁན་གྱི་དཔེ་ཆ་དེ་ཡིན་ན་དཔེ་མི་སྲིད་ཕན་ཐོགས་ཆེན་པོ་ཞེ་དྲག་ཡོད་རེད་ད་དེང་སང་པར་ཡོད་མ་རེད་པར་ཤིང་ལྷག་མ་ག་རེ་ཟེར་དགོས་ཡིན་ན་ལྔ་བཅུ་ང་དགུ་ནས་མེ་སྲེག་བཏང་བྱས་ད་པར་ཤིང་དེ་ལས་མི་འདུག་བླ་མ་མཆོད་པ་ཁྲིད་ཡིག་ཆེན་མོ་དེ་པར་ཤིང་ལས་ཤག་བླ་མ་མཆོད་པ་ཁྲིད་ཡིག་ཆེན་མོ་དེ་པར་ཤིང་ལས་ཤག། ཕྱི་ང་ནི་དེ་པར་བརྐོ་བཅུག་ནས་དེ་གསང་བ་དམ་པོ་ཞེ་དྲག་ཅིག་ལས་སླ་པོ་པར་རྒྱག་བཅུག་གི་མ་རེད་ག་རེ་སོང་ན་གསང་སྔགས་ཀྱི་གནད།

དེ་ལྟར་ཕྱིས་བུ་ཆང་སྤྲུལ་གྱི་ལུང་ལ་ཤ་སྒོ་སྔོ་ཚུལ་བཏང་ནས། བྱང་བྱེད་ཀྱི་སྲས་སྡེ་པ་ནི་དགེ་བཅུ་གང་སྐྱེས་ཀྱང་སྒོར་གེགས་ཆེ་བ་ཡིན་ཏེ། དགེ་བཅུ་ག་རེ་སྐྱེས་པ་ཡིན་ན་ཡང་སྒོ་ལ་གེགས་ཆེ་ཤོས་དེ་དེ་རེད། ཕྱིས་བུ་ཆང་སྤྲུལ་གྱི་ལུང་གཉིས་པོ་དེ་སྔོ་ཚུལ་བཏང། དེ་སྔོ་ཚུལ་བཏང་ནས་ནི་བྱང་བྱེད་ཀྱི་སྲས་ལ་བལ་ལྷེ་ལྷེ་གྱི་བ་ཚོས་ཀུན་སློང་བསྐྱོད་པ་དེ་ཡིན་ན་དགེ་བཅུ་ག་རེ་སྐྱེས་པ་ཡིན་ན་དེ་གེགས་ཆེ་ཤོས་དེ་རེད། སྲས་དེ་ལྟ་བུ་ཟེར་ན་ནི། དེ་ནས་ཆོས་ཅི་སྐྱེས། ཐེག་པ་ཆེན་པོ་ཆོས་སུ་བརྗོད་ཕྱིར། ཟེར། དེ་ལྟ་བུ་མ་གསལ་ན་ནི་ཅི་བྱས་ཀྱང་ཐེག་པ་ཆེན་པོའི་ལམ་དུ་མི་འགྲོ་བས་རྗེ་ཐམས་ཅད་མཁྱེན་པ་འཇུག་སྒོ་བྱང་ཆུབ་ཀྱི་སེམས་སེམས་གཏད་པ་དེ་ཤིན་ཏུ་གལ་ཆེ་ཞེས་ཡང་ཡང་གསུངས་ཤིང། བཀའ་གདམས་བློ་སྦྱོང་ལས་ཀྱང་ཐོག་མཐའ་གཉིས་ལ་བྱ་བ་གཉིས་ཟེར། བཀའ་གདམས་བློ་སྦྱོང་ཟེར་དེ་བློ་སྦྱོང་དོན་བདུན་མ་དེ་རེད་ཐོག་མཐའ་གཉིས་ལ་བྱ་བ་གཉིས་ཟེར། ཐོག་མ་གལ་ཆེ་བ་ཀུན་སློང་བཅོས་པ། ཐ་མ་གལ་ཆེ་བ་བསྔོ་བ་ཟེར་དེ་གཉིས་གཉིས་པོ་དེ་གལ་ཆེ་ཤོས་གཅིག་ལ་བཞག་པ་རེད། ཞེས་དགེ་སྦྱོར་གང་བྱེད་ཀྱི་ཐོག་མ་ཀུན་སློང་བཅོས་པ་དེ་མེད་མི་རུང་དུ་གསུངས་སོ།

སྨད་རིགས་ཀྱི་སྤྲང་པོ་གཉིས་པོ་དེ། ལྟོ་སློང་ག་འགྲོ་དུས་དེ་གཉིས་གཉིས་ཀྱིས་དབྱེ་བ་བརྒྱ་ཧ་གོ་བར་བ། ཆུ་ནང་ཐོང་ཅིག་ཡིད་ཀྱིས་ཡིད་བཙོག་དེ་ཟེར་ཏེ་སྟོན་པ་བཅོམ་ལྡན་འདས་ཀྱིས་གསུང་བར་བ། དེ་ནས་རྒྱལ་རིགས་ཀྱི་སྤྲང་པོ་གཅིག་དང། དེ་ནས་སྨད་རིགས་ཀྱི་སྤྲང་པོ་གཉིས་པོ་དེ་ལྟོ་སློང་ག་མཉམ་དུ་འགྲོ་གོ་འགྱུར་ལྟོ་སློང་ག་མཉམ་དུ་འགྲོ་དེ་གོ་ལ། རྒྱལ་རིགས་ཀྱི་སྤྲང་པོ་དེ་ཡིན་ན་ལྟོ་སློང་ལ་མཁས་པ་ཞེ་དྲག་ཡོད་མོད། མཁས་པ་ཡོད་ཙང་དགེ་འདུན་གྱི་གཙུག་ལག་ཁང་ལྟོ་སློང་ག་འགྲོ་དུས་དགེ་འདུན་གྱི་ཞལ་ཟས་དེ་ཚོ་ཁོང་མཆོད་ཚར་དུས

ད་སྨད་རིགས་ཀྱི་སྤྲང་པོ་དེ་ནི་ལྟོ་སློང་ལ་དུས་ལ་མ་ཤེས་པ་ཁྱད། དུས་དང་དུས་མ་ཡིན་པ་ལ་ཁྱད་པར་མ་བྱས་ན་ཁོ་གྱོང་རག་གོ་རུ་བ། དགེ་འདུན་གྱི་ཞལ་ཟས་མ་མཆོད་གོང་ནས་སློང་ག་འགྲོ་བའི་ས་དེ་དེ་ཀུན་ལ་དགེ་འདུན་ལ་ཕུལ་ཏེ་མ་ཕུལ་ན་སྤྲང་པོ་ལ་སྟེར་ཆོག་གི་མ་རེད་རྒྱ་གར་ནང་ལ། དེ་མ་འདས་ཀྱི་རྟ་པ་ཞིག་ནི་ཞྭ་རྟ་བ་དེ་ཚོ་ཡི་མ་དཔེ་བྱས་ནས་ཁོ་ལྟོ་མ་རག་ཅེས་གྲོད་ཁོག་ལྟོགས་རེ་བཏགས།

ཏོག་སེར་གྱིས་གྲོས་བསྡུར་བྱས་ཏེ་བསོད་ནམས་ཆེན་པོ་དེ་ག་པར་ཡོད་ཟེར་ཁ་འགྲོ་དུས་མིག་ཅིག་ཅིག་ལ་ཤེད་ཅིག་ཅིག་ལ་ཤེད་ནས་ལོང་པ་དེ་འདྲ་ཅིག་ན་སྤྲང་པོ་ཅིག་འདུག་སྤྲང་པོ་དེ་ཡི་ན་ནས། ཤིང་གི་གྲིབ་མ་དེ་ཉི་མ་འགྲོ་ཚར་དུས་ཤིང་གི་གྲིབ་མ་འགུལ་སྐྱོད་མ་བྱས་པ་ཅིག་སྡོད་ཀྱི་འདུག་དེ་བསོད་ནམས་ཆེན་པོ་ཅིག་རེད་ཤག་ཟེར་དེ་གོ་ནས། ཨ་ནི་ཚོང་པ་གང་ག་མཉམ་དུ་བྱས་བྱས་ནས་ཁོའི་དཔོན་པོ་ལ་བསྐོས། རྒྱལ་རིགས་ཀྱི་སྤྲང་པོ་དེ་ཚོང་དཔོན་བསྐོས། ཚོང་དཔོན་བསྐོས་དེ་བསྐོས་ཡང་ཚོང་པ་གང་ག་རྒྱུ་ཆེན་པོ་ཆགས་ཚར་བ། ཁོ་དེའི་བདག་པོ་ཆགས་པ།

ཁོ་ངན་སོང་དུ་མ་འགྲོ་བར་ཤོག་ཟེར་ཏོག་གསུང་ལུང་དང་འོ་མ་ཏོག་ཞུས་པ། ཚེ་འདིའི་བདེ་བ་ཡག་པོ་གཅིག་ཡོང་བར་ཤོག་དཔལ་འབྱོར་ལོངས་སྤྱོད་ཡོང་བར་ཤོག་ཟེར་ནས་འདོད་ཡོན་མི་རུ་པ། ད་དེ་གཅིག་དེ་ཕྱི་མའི་དོན་ལ་འགྲོ་རེད། ད་གསུམ་པ་དེ་ཡིན་ན་ཁོ་འཁོར་བ་སྡུག་བསྔལ་ལས་ཡར་ཐར་ཡག་གི་ཕྱིར་དུ་འདོན་པ་ཡིན་ཙང་ངེས་འབྱུང་གི་བསམ་པས་ཟིན་པ་ཡིན་ཙང་སྐྱེས་བུ་འབྲིང། སྐྱེས་བུ་འབྲིང་གི་ཐར་པ་གི་ནི་ཐར་པ་ཐོབ་པའི་རྒྱུའི་ཆོས་སུ་འགྲོ་དགོས་རེད། དང་པོ་གཉིས་པོ་དེ་ལས་ཞེ་དྲག་ལྷག། ད་བཞི་པ་དེ་ཡིན་ན་ཐེག་པ་ཆེན་པོའི་ཆོས་སུ་འགྲོ་དགོས་རེད། ཐེག་པ་ཆེན་པོ་ཆོད། ད་དེས་མེ་བཞི་པོ་དེས་ན་སྒྲོལ་མ་གདོད་དེ་ཀ་ལི་ཉན་དུ་འཇོག་གོ་རེ། གདོན་དེ་ཀོ་ལས་སྐྱེས་པ་གདོན་གོ་བར་འདྲེ་ནི་གསུམ་པ་བཟང་ངན་ཡོངས་ཀྱི་བུ་ག་ལྷག་སོང་ཆེན་པོ་ཞི་ར་ཤོག་རུ་བ། ཅི་སྟེ་ཐེག་པ་ཆེན་པོའི་ཆུ་ལས་སྒྲོལ་གོ་རེ། ཅི་སྟེ་ཐེག་པ་སྨད་པའི་ཆུ་ལས་སྒྲོལ་གོ་རེ། ཅི་སྟེ་སྐྱེས་བུ་མཆོག་དངོས་ཀྱི་ཆུ་ལས་སྒྲོལ་གོ་རེ། ཅི་སྟེ་ཆུ་གཙང་ཡང་མ་སྒྲོལ་བ་ཅི་ནས་བཟླས་པ་ལས་སྒྲོལ་གོ་རུ་བ། སྒྲོལ་མ་ཚར་བཅུ་ཅིག་འདོན་དུས་ཁོ་ལ་སྡིག་པ་ཚར་བཅུ་ཅིག་བསགས་དང། ཨ་དེ་འདྲ་བྱེད་ཀྱི་ནི་ཡོང་གི་རེད། ཨ་ད་ནི་ང་ཚོ་འདོན་པ་ག་རེ་འདོན་པ་ཡིན་ནའི་ཆོས་ཐེག་པ་ཆེན་པོའི་ཆོས་ཡིན་པ་ཙམ་གྱིས་མི་ཕན་གང་ཟག་ཐེག་པ་ཆེན་པོ་ཚུད་པ་ཅིག་དགོས་སུ་འདུག་ཨང། གང་ཟག་ཁོ་རང་ཐེག་པ་ཆེན་པོ་ཚུད་ཚར་སོང་ན་ཅིག་དགོས་སུ་འདུག་ཨང། གང་ཟག་ཆེན་པོའི་ཆོས་རེད་ཚར་རེད། བྱ་རོག་ལ་ཟས་ཁམ་གཅིག་བྱིན་པ་ཁྱི་ལ་དཔེར་ན་རྩམ་པ། སྐྱོ་མ་ཅིག་སྟེར་བ་ཡིན་ནའི་ཐེག་པ་ཆེན་པོ་རྒྱལ་སྲས་ཀྱི་སྤྱོད་པ་སོང་སྟེ་འགྲོ་ཚར་རེད། བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཟད་པ་ཡིན་ན། ད་ནི་དེ་མེད་པར་བྱེད་ཅེས་ནི་ང་ཚོ་འདོན་པ་ཡིན་ན། འདོན་པ་ཡིན་ན་ཇི་སྟེ་དེའི་དོན་གཉིས་ཀྱིས་སྙིང་པོ་སྙིང་གྲགས་ལ་བཙུད་པ་དེའི་ཆེད་དུ་འདོན་པ་ཡིན་ན། ཆོས་ཀྱི་མཐའ་ཐུག་པས་དཔལ་གསུམ་དབང་སྡུད་པ་རིན་པོ་ཆེ་འདོན་དུ་ཡིན་ན་སྟེ་པ་སྐྱོན་བརྗོད་ཀྱི་མ་གཏོགས། ཆོས་ཐེག་པ་ཆེན་པོ་ལོངས་སྒྲུབ་ཅུ་རྟག་བར་ཡང་ནི་ཆོས་བཙོང་དུ་ཡང་འགྲོ་དགོས་མ་རེད། ཆོས་བཙོང་དུ་ཡང་མ་འགྲོ་རེད། འབྲུག་པ་རྩོམ་པ་བརྒྱ་ར་གྱིས་གསུངས་པར་བ། མདོར་ན་འཆི་བ་མི་རྟག་པ་བདག་གི་རྒྱུད་ལ་མ་སྐྱེས་ན་གསང་བ་འདུས་པ་མི་ཟབ་སྟེ། འཆི་བ་མི་རྟག་པ་དེ་རང་གི་རྒྱུད་ལ་སྐྱེས་བྱས་ནས་དེ་ལྟ་བུ་སྐྱེ་མ་ཐུབ་ན་གསང་བ་འདུས་པ་དེ་ཐེག་པ་ཆེན་པོའི་ཆོས་ཀྱི་ནང་ནས་མཐར་ཐུག་པ་རེད་དེ་རང་ལ་ལྟོས་ནས་ཆོས་ཟབ་མོ་མ་རེད། སྐྱབས་འགྲོ་རྒྱུད་ལ། མི་རྟག་རྒྱུད་ལ་སྐྱེས་པའི་ཚེ་སྐྱབས་འགྲོའི་ཚིག་གསུམ་ཟབ་པ་ཡིན། འཆི་བ་མི་རྟག་པ་དེ་རྒྱུད་ལ་སྐྱེས་ཟིན་ན་སྐྱབས་འགྲོའི་ཚིག་ཁ་ཤས་བླ་མ་ལ་སྐྱབས་སུ་སངས་རྒྱས་ལ་སྐྱབས་སུ་མཆིའོ་ཟེར་དེ་ལབ་པ་དེ་ཡང་ནི་ཆོས་དེ་ཐེག་པ་ཆེན་པོའི་ཆོས་རེད། ཆོས་ཟབ་མོ་རེད་ཟེར་གསུངས་པ་རེད། འབྲུག་པ་རྩོམ་པ་རྒྱ་ར་གྱི་བཀའ་བརྒྱུད་པའི་བླ་མ། འོ་དེ་ནས་ཡིག་ཚགས་ངང་སོ་དཀོན་ལུང་རྫོང་གཉིས་ཡོངས་ཀྱི་འགྲུལ་བ་ཤ་སྟག་རེད་ཆུ་ཚང་མ་དང། དེ་ཡིག་ཚགས་དཀོན་ལུང་དེ་ཡག་པོ་གྱིས་བསྐྱོད།

དུས་གསུམ་གྱི་རྒྱལ་བ་ཐམས་ཅད་ཀྱི་གཤེགས་ཤུལ། རྒྱ་བོད་ཀྱི་མཁས་གྲུབ་དམ་པ་རྣམས་ཀྱི་ཐུགས་དམ་གྱི་མཐིལ་འཇམ་མགོན་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ། གྲུབ་མཆོག་དྷརྨ་བཛྲ་ཡབ་སྲས་ཀྱི་བཀའ་སྲོལ། སྐལ་ལྡན་གྱི་སྐྱེས་བུ་རྣམས་ཀྱི་མྱུར་བ་ཉིད་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང། སངས་རྒྱས་ས་ལ་འཁྲིད་པར་བྱེད་པ་ནི་གང་བཤད་པར་བྱ་བའི་ཆོས་སོ། དེ་ལ་ཡང་དེ་ནས་ས་བཅད་ཀྱི་དབང་དུ་བྱས་ན་གདམས་པའི་ཁུངས་བཤད་པ་དང།

སྐྱོན་འབྲུ་སྲིན་སྐྱེས་མཚན་མེད་ཞེས་བྱ་བ་སེང་སྟེ་ཨོ་ཏོ་སིང་བིར་དང། ད་ཀོ་ལོང་སྤྱོད་པ་སེང་སྟེ་རེ་ཀོ་ལོང་སྤྱོད་པ་སེང་སྟེ་མགོ་ཐུར་ལ་གནས་གང་དུ་སྡོམ་པ། ཉམས་སུ་བླང་ཚུལ་སོགས་གནས་ག་འདྲ་ཅིག་ལ་བརྟེན་ནས་ནི་སྡོམ་པ་དེ་ཉམས་སུ་བླང་དགོས་རེད་ཟེར་ཏེ། ད་ཏི་ཁ་སོ་ཞེས་པ་ན་ཡོད་བྱས་ནས་ནི་ཡིན་ན་རང་གི་ཡིད་དང་མཐུན་པ། རང་གི་ཡིད་དང་མཐུན་པ་ནི། ཕྱི་དང་ནང་གི་བརྗིད་པ་ལ་སོགས་པ། དེ་འདྲ་མེད་པ། དེ་ནས། ཐ་ན་ཆུ་སྒྲ་དང། ཁྱི་དང། སྐྱེ་བོ་ལ་སོགས་པ་དེ་ཚོ་གི་སྒྲ་མེད་པ། དེ་འདྲ་ཡི། སྒྲ་མེད་པ་བཅས་དང། གནས་འཇམ་པོ། གནས་རྩུབ་པོ་མ་ཡིན་པ་དེ་འདྲ་འཇམ་པོ། རང་གི་ཡིད་དང་མཐུན་པ། དེ་ལྟ་བུ་གནས་དང་ལྡན་པ་ཡིན་ན་ནི་དགེ་སྦྱོར་འཕེལ་ཡས། དེ་འདྲ། གནས་ཕྱིར་དེ་འདྲ་ཡོད་རེད། ད། དེ་ལ་གྲོགས་གང་དྲག་ཅིག་བསྐོར་བར་བྱེད་ན་གྲོགས་དེ་བསྲུང་ཡས་བྱེད། སྔགས་མེད་བྱེད་དེ་ཡང་རྟགས་ཀྱི་བསྲུང་ཡས་བྱེད། སྔགས་མེད་བྱེད་དེ་ཡང་རྟགས། དེ་འདྲ་བྱུང་བ་ཡིན་ན་ནི་སྒྲུབ་པ་གོང་ནས་གོང་འཕེལ་དུ་འཕེལ་བ། དེ་འདྲ་གི་གནས་ཡོད་པར་བྱ། ད་དེ་ནས་འདས་དེ་ཀོ་ལ་ནི་ཐོག་མར། གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་པ་ཟེར་ཕྱིར་རོ་གནས་ཁང་བྱི་དོར་བྱས་ཟེར་ཏེ་རང་གང་དུ་གནས་པའི་ས་དེ། དེ་ནས་ཆུ་ཡི་ཆག་ཆག་གཏོར་བ་དང།

ལྷ་བསྐྱེད་ཆོག་ལ་སོགས་པ་ཚོ་སྒོམ་དགོས་པ་མ་རེད། ཁོ་རང་ཐོ་ཅིག་རྟགས་འཛུགས་ཡས་ཀྱི་མ་གཏོགས་གཞན་མ་གེ་གེ་དགོས་པ་མ་རེད། ད་ནང་གི་ཐོ་ཟེར་ཡིན་ཚད་ནང་གི་ཐོ་དེ་ལ་ཨ་ནེ་ལྷ་བསྐྱེད་ཆོག་བྱས་ནས་ད་ལྟ་རྒྱལ་པོ་ཆེན་པོ་བཞི་བསྐྱེད་ཀྱི་ཡིན་ན་འདྲ། ཡང་ན་ནི་དེ་ནས་བདེ་མཆོག་ལྟ་བུ་ཅིག་ཉམས་སུ་བླངས་པ་ཡིན་ན་དུམ་སྐྱེས་མ་བསྐྱེད་ཡས་དང། འཇིགས་བྱེད་ཉམས་སུ་བླངས་པ་ཡིན་ན་ཨ་ནེ་ཆོས་རྒྱལ་ལ་བསྐྱེད་ཡས་དེ་འདྲ་གི་ཐོ། ནང་གི་མཚམས་ཐོ་དེ་བཞག། ད་དེ་ནང་ལ་ནི། མཆོད་པ་གཡོ་མེད་པ་བཀོད་པ་མཛེས་པ་བཤམ་པ་ཟེར། འོ་རེད་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་ཟེར་ཏེ་སྐུ་ཡི་རྟེན་དུ་གསུང་གི་རྟེན་སྐུ་ཡི་རྟེན་དེ་ལ། བྱུང་བ་ཡིན་ན་བླ་མ་ཡི་དམ་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་ཟེར་དུ་སོང་གོ་རིམ་མ་ནོར་བ་ཅིག་བྱས་ནས། བཟང་ངན་གྱི་དབྱེ་བ་མེད་པ། གསར་རྙིང་གི་དབྱེ་བ་མེད་པ། རིན་ཐང་གི་དབྱེ་བ་མེད་པ། གཙོ་བོ་གཙོ་བོ་དེ་ནས་གོ་རིམ་མ་ནོར་བ་བྱས་སྒྲིག་ཡས།

གསུང་གི་རྟེན་རྣམས་ལ་ཡང་འདྲི། མ་མཐའ་མ་མཐའ་ཡིན་པ་ལ་ཡང་ནི་འཇམ་དཔལ་མཚན་བརྗོད་ཅིག་བསྒྲིགས་པ་ཡིན་ན་འཇམ་དཔལ་མཚན་བརྗོད་དེ་རྒྱུད་སྡེ་བཞི་ཀ་དང་འབྲེལ་བ་རེད་པ་རྒྱུད་སྡེ་བཞི་ཀ་དང་འབྲེལ་བ་ཡོད་པ་ཡིན་ཙང་དེ་ཡང་སྒྲིག་དགོས་པ་རེད། མདོ་སྡུད་པ་འདྲ་མོ་དང། འོ་དེ་འདྲ་ཞིག་བྱས། ད་ཐུགས་ཀྱི་རྟེན་དེ་ལ་མཆོད་རྟེན། དེ་མ་བྱུང་བ་ཡིན་ན་ཚ་ཚ། ང་ཚོས་ཚ་ཚ་དེ་འདྲ་གྱི་གཙང་མ་ཡག་པོ་ཅིག་བཟོས་བྱས་ནས་ཐུགས་ཀྱི་རྟེན་བཀྲམ་ནས་ཡར་བསྒྲིགས་པ་ཡིན་ནའི་སྐུ་གསུང་ཐུགས་རྟེན་ཚང་བ་ཞིག་བྱུང་དེ་འགྲིག་རེད་པ་རྡོ་རྗེ་དྲིལ་བུ་དེ་འདྲ་ཡོད་པ་ཡིན་ན་ཨ་ནས་དེ་ཙམ་གྱིས་གོ་ཆོད་ཀྱི་རེད། དེས་གོ་ཆོད་པ་བྱས་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་ཟེར་དེ། དེ་འདྲ་བྱས་ནས་བཀྲམ། ད་སོ་སོས་བསྟེན་དགོས་མཁན་གྱི་ཨ་ནས་གཞི་བདག་འདྲ་མོ་དང་འཇིག་རྟེན་པའི་ལྷ་འདྲ་མོ་དེ་འདྲ་ཡོད་པ་ཡིན་ནའི་སྐུ་གསུང་ཐུགས་རྟེན་དཀྱིལ་ལ་མ་བཞག་བྱས་ཁོ་རང་ལོགས་སུ་སྟེགས་བུ་ཅིག་ལ་བཞག། དེ་ལ་མཆོད་པ་ལ་སོགས་པ་ཚོ་ཕུལ་དགོས་བྱུང་སོང་ན་མཉམ་དུ་མེད་པ་བྱས་ཁོ་རང་ལོགས་སུ་དེ་འདྲ་བྱས་ནས་བསྒྲིགས་ཅི་ནུས་སུ་འདྲ་བྱས་ནས་བཞག་ན་ཡང་འགྲིག་གི་མི་རེད། གཙོ་བོ་གཙོ་བོ་ད་ལྟ་སྐུ་གསུང་ཐུགས་ཀྱི་རྟེན་ན་བསྒྲིགས་ཡས་དེ་ང་རང་ཚོ་ཚོགས་ཞིང་གི་དཀྱིལ་ལ་ཡར་ཚུད་ནི་འཇིག་རྟེན་ལས་འདས་པའི་སྲུང་མ་ཡན་ཆད། འཇིག་རྟེན་ལས་འདས་པའི་སྲུང་མ་ཡན་ཆད། འོ་དེ་ལྟ་བུ་ཡིན་ན་དེ་ནས་ག་རེ་ཡིན་ན་དེ་ན་བསྒྲིགས་ཆོག་པ་བྱས། འོ་དེ་འདྲ་བྱས་དེ་ནས། མཆོད་པ་གཡོ་མེད་པ་བཀོད་པ་མཛེས་པ་བཤམ་པ་ཟེར་དེ་མཆོད་འབུལ་གྱི། རྒྱུད་དེ། རང་གི་དེ་ནི་མ་དག་པ་དེ་འདྲ་མ་ཡིན་པ། མཆོད་འབུལ་གྱི་རྒྱུ་དང་པོ་སྒྲུབ་སྡེ་སྐོར་ལས་པ། མཆོད་འབུལ་གྱི་རྒྱུ་དག་པ། སོ་སོ་ཡི་གང་བྱུང་བ་དེ། རྒྱུ་དེ་ཆོས་བརྒྱད་དང་མ་འབྲེལ་བ་ཅིག་བྱས་ནས་གཙང་ཞིང་ཡིད་དུ་འོང་བྱས་ནས་བཤམས། ཡང་མ་བྱུང་བ་ཡིན་ན་ཡོན་ཆབ་འབུལ་ཡས། མཆོད་ཡོན་ཞབས་བསིལ་མེ་ཏོག་བདུག་སྤོས་མར་མེ་དྲི་ཆབ་ཞལ་ཟས་རོལ་མོ་གསེར་ཏོག་ཟེར་བ་ཡོད་རེད་པ། དེ་འདྲ་ཡིས་ས།

དེ་ཚོ་ཚང་མ་དང་ཀྱི། སེམས་ན་ཡོད་པ་ནང་བཞིན་བྱས་ནས་ངོ་མ་ཡོང་གི་ཡིན་པ་རེད། སོ་སོ་རང་གི་མོས་པ་དད་པ་གྱིས་མཆོད་པ་ཡིན་ན་ད་ག་རང་ཡོང་གི་ཡིན་པ་རེད། སྔོན་སྟོན་པ་བཅོམ་ལྡན་འདས་ལ་ནི་མ་ག་དྷ་བཟང་མོ། མ་ག་དྷ་བཟང་མོ་གིས་ནི་སང་ཉིན་གདན་འདྲེན་ཞུ་ཡས་བྱེད་དུ་ད་རེས་གད་ཕྱིས། གད་ཕྱིས་བྱེད་ཀྱི་ནི་ཆུ་ཡིས་ཆག་ཆག་གཏོར་དེ་ཀོ་ལ་སྟོན་པ་བཅོམ་ལྡན་འདས་ཀྱིས་ནི་བཞུགས་ས་དེ་ནི་ལ་བཻ་ཌཱུརྱ་ཡི་ཀ་བ་ལ་སོགས་པ་དེ་ཚོ། དེ་ནི་ཁྱོད་མཛེས་ལས་བསྒྱུར་བྱས་ནས། ཨོ་དེ་འདྲ་རྒྱུ་ཐོག་བོར་བ། ཨ་དེ་འདྲ་ཡིན་ས་ང་རང་ཚོ་ཡིན་ནའི་དད་པས་མཆོད་པ་ཡིན་ན་ཚང་མ་ཐང་ཅིག་ཡོང་གི་རེད། ཨ་དངོས་སུ་བཤམས་པ་དང་ཡིད་ཀྱིས་སྤྲུལ་པ། ཨོ་དེ་ཚང་མ་ཐང་ཅིག་འབུལ། གང་ཡག་ཡག་བདམས་བྱེད། ཨོ་ད་བྱས། ད་ཆུ་ཡིན་ནའི་ཆུ་གཙང་མ་ཡག་པོ་བྱེད། ཨ་དེ་ནི་མེ་ཏོག་ཕུལ་བ་ཡིན་ནའི་མེ་ཏོག་གཙང་མ་ཡག་པོ་བྱས། མེ་ཏོག་རང་གིས་བདག་པོ་བཟུང་པ་ཡིན་ནའི་འདྲ། བདག་པོ་མ་བཟུང་བ་ཅི་སྟེ་ཅི་ཁོ་ན་ཡོད་ཀྱི་དེ་འདྲ་ཡིན་ནའི་འདྲ། ག་རེ་ཡིན་ནའི་ད་ཕུལ་ཆོག་གི་རུ་བ།

གདན་གྱི་འོག་ཏུ་རྩྭ་དུར་བ་བཏིང་ཡག། རྩྭ་ཀུ་ཤ་བཏིང་ཡག། འོག་ཏུ་སྲོད་ཡིན་ནོ་སྔོན་བྱོན་སྟོན་པའི་རྣམ་ཐར་རྗེས་འཇུག་གདུལ་བྱ་ཉམས་ལེན་ལ་འཁྱེར་བ་གསུངས་ཏེ། འདི་འདྲ་ཞིག་ཡིན་པ་རེད། སྔོན་གྱི་སྟོན་པ་བཅོམ་ལྡན་འདས་ཀྱི་རྣམ་ཐར་ཡར་དྲན་པའི་ཆེད་དུ། རྩྭ་བཏིང་ཡག་དང། དེ་ཙམ་གྱིས་མ་ཚད་པར་རང་གི་ལུས་ཀྱི་ནང་ལོགས་ཡོད་ཀྱི་རྩ་དེ་ཚོ་མ་འཁྲུལ་བ། དེ་འདྲ་ཀྱི་རྟེན་འབྲེལ་གྱི་གནད་ཀྱིས་ནི། རྩྭ་དེ་ཚོ་ཡང་མ་འཁྲུལ་བ་ཅིག་ཕན་ཚུན་མ་འཁྲུལ་བ་ཅིག་འདིང་ཡག། ད་དེ་འདྲ་དེ་ཀོ་ལ་ནི་རྣམ་སྣང་གི་ཆོས་བདུན་འདི་ཟེར་ཏེ་སངས་རྒྱས་རྣམ་པར་སྣང་མཛད་ཀྱི་འདུག་སྟངས་བྱེད་དགོས། སངས་རྒྱས་རྣམ་པར་སྣང་མཛད་ཟེར་དེ། ཕུང་པོ་ལྔ་ཡི་ནང་ནས་གཟུགས་ཀྱི་ཕུང་པོ་རྣམ་པར་དག་པའི་དག་ཆ་ཟིན་ཟེར་བ། གཟུགས་ཀྱི་ཕུང་པོ་རྣམ་པར་དག་པའི་དག་ཆ་ལས་སངས་རྒྱས་རྣམ་སྣང་གི་ངོ་བོ་ལས་སངས་རྒྱས་པ་རེད། དེ་འདྲ་ཡིན་ས་ང་རང་ཚོ་གཟུགས་པོ་དེ་བདེ་སྟོང་གི་སངས་རྒྱས་རྣམ་སྣང་གི་འདུག་སྟངས་ནང་བཞིན་བྱས་པ་ཡིན་ན། མ་འོངས་པ་ན་རང་གི་གཟུགས་ཀྱི་ཕུང་པོ་དེ་སངས་རྒྱས་རྣམ་སྣང་གི་ངོ་བོ་འགྱུར་ཡས་ཀྱི་རྟེན་འབྲེལ་ད་ལྟ་ཀོ་ནས་བསྒྲིགས་བྱས་ནས། འོ་སངས་རྒྱས་རྣམ་པར་སྣང་མཛད་ཀྱི་འདུག་སྟངས་བྱས། འོ་དེ་བྱས་པ་དེ་ལ་དེ་ནས། རྐང་པ་རྡོ་རྗེའི་སྐྱིལ་ཀྲུང། ལག་པ་གཉིས་སྙུང་གཞག་སྤོམ་པ་གཉིས་ཐད་ཀར་བསྲུང་བ། དེ་ནས་མགྲིན་པ་སྤྱང་སྲིན་མགོ་བོ་བ། མི་སྣ་རྩི་ལ་ཕོག་པ། ཆུ་དང་སོའི་རང་བུག་སོགས་བཞག་པ་གཅིག་གིས་གཅིག་ལ་སྐེ་ཚིགས་ལ་སྦྱར་བ། ཨ་ཏོ་བྱེད་བྱས་ནས་ཆུ་འདོན་བྱ། དེ་ཀོ་ལ་རླུང་ཕྱག་ལ་འབེབ་པ། ཟིན་ཏེ་གདོང་དེ་ཀོ་ལ་ནི་རྗེས་ཡོང་གིར་བ་རྗེས་བྱས། ཨ་ཏོ་ཚེ་རི་རི་ལ་ཡང་དེ་ནས་ཆེ་མཆུ་ཆེན་པོ་ཤི་ར་ཡོད་པ་ཁ་སོ་ཏོ་ལ་ཞུ་བར་བ།

དེ་འདྲ་ཡོད་ས་རྡོ་རྗེ་སྐྱིལ་ཀྲུང་བྱས་ཏེ་ན། ལྟས་སུ་བྱས་ནས་ཆད་ཡོད་བྱས། ད་ག་ནང་བཞིན་བྱས་ནས་ལག་པ་གཉིས་མཉམ་བཞག་མཛད་དེ། ལྟེ་བའི་འོག་ཏུ་སོར་བཞི་ཙམ་གྱིས་ཡོད་དེ་ཀའི་ཨོ་ཐད་ཀ་ཏུ་དེ་ནས་ནི་ལག་པ་གཉིས་མཉམ་བཞག་མཛད་བྱས་ནས། དེ་ནས་མཐེ་བོ་ཕར་ཕུད་པའི་སོར་བཞི་བཞི་ཡོད་རུ་བ་སོར་མོ་བཞི་བཞི་དེ་ཡིན་ན་ནི་སོར་མོ་གཉིས་ཀ་བསྡོམས་པས་སོར་མོ་བརྒྱད་ཡིན་དགོས་རུ་བ། དེས་ན་སྤེལ་མ་དག་མ་བརྗེད་པར་མཚོན་ཅིག། དེ་ནས་གཡས་ཀྱི་གཡས་ཀྱི་སོར་མོ་བཞི་པོ་དེ་གོང་དང། གཡོན་གྱི་སོར་མོ་བཞི་པོ་དེ་འོག་ལ་བཞག་ཅིང་དེ་ཐབས་ཤེས་ཟུང་འབྲེལ་མཚོན་པ་རེད་བ། ཐབས་དང་ཤེས་རབ་གཉིས་ནང་ནས་གཙོ་བོ་གཙོ་བོ་དེ་གཡས་འོང་གྱུར་ཏེ་ཐབས་མཚོན་པ་རེད། གཡོན་འོང་གྱུར་ཏེ་ཤེས་རབ་མཚོན་པ་རེད། བ་དེའི་ཆེད་དུ་ཏོས་བྱེད། དེ་ནས་མཐེ་བོ་གཉིས་པོ་དེ་རྩེ་མོ་སྤྲད་པ་དེ་ཡིན་ན་མཐེ་བོ་གི་རྩེ་ལ་མངོན་ཤེས་ཀྱི་རྩ་ལ་སོགས་པ་ཟུག་ཡོད་རེད། དེ་ཡིན་ཙང་མཐེ་བོ་གཉིས་པོ་དེའི་རྩེ་མོ་སྤྲད་ནས་དེ་གྲོལ་བ་ཡིན་ན

དེ་ནས་ཡོད་ལ་འཇོག་པ་དེས་ན་མཉམ་དུ་ཅིག་འཇོག་རྒྱུ་མ་གཏོགས་ཁ་བྲལ་ཐོགས་ཆོད་མེད་པ་ཅིག་རེད། དེ་ཡིན་ཙང་རྩ་ནང་དུ་ནི་རླུང་དེ་དྲང་པོ་འགྲོ་བ་ཡིན་ན་རང་གི་སེམས་དེ་དྲང་རུ་འགྲོ་ཡ། འོ་དེ་འདྲ་གི་ཡིད་ཆེས་ཡོད་མི་རེད། ཨ་དེ་འདྲ་ཡིན་ཙང་ནི། སྒལ་ཚིགས་དེ་དྲང་པོ་སྲོང་ཡ། ཨ་ནི་མིག་སྣ་རྩེ་ལ་ཕབ་པ་ཟེར་དེ་མིག་གིས་ཧ་ཅང་ཐག་རིང་པོ་དེ་འདྲ་བལྟས་པ་ཡིན་ན་རྒོད་པ་སྐྱེ་ས་ཡོད། རྒོད་པ་སྐྱེ་ས་ཡོད། སེམས་དེ་ཕྱི་རོལ་དུ་གཡེངས་འགྲོ་གི་འདུག།

སྨན་པ་བཙོང་ནས་དགོང་ནའི་འགྲིག་གི་མ་རེད། སྨན་སྟེགས་ལ་བཏགས་ནས་དགོང་ནའི་འགྲིག་གི་མ་རེད་གཉའ་ཤིང་གང་བཙོང་དུ་བཏགས་ཞེ་ན། སྨན་པ་ག་རེ་བྱས་པ་ཡིན་ནའི་སྨན་པ་དེ་དང་པོ་གཡས་ལས་འཁྱར་བཅུག། དེ་ནས་རྒྱུ་མ་དགོངས་པའི་གནས་སྐབས་སུ། གཡས་ཀྱི་ཡུལ་དུ་དགོངས་བ་མ་གཏོགས། ད་ནི་སྨན་གྱིས་བཏགས་ལ་སོགས་པ་དེ་ཚོ་བྱས་པ་ཡིན་ན་དེ་ནས་ཡང་དེ་ཕན་གྱི་མ་རེད་པ། གཡས་ཀྱི་ཤི་པའི་ཡུལ་དེ་ནི་འགྲོ་དགོས་པ་ཡིན་ས། སྨན་དེ་བཏགས་ས་དེ་ཐོག་ཟེར་མགྲིན་པ་བརྐྱངས་ཟེར་མགོ་བོ་བ་ཟེར། ནི། ལྕེ་རྐན་ལ་ཡར་སྦྱར་དེ་ཡིན་ན་ག་ཚོད་བྱས་ན་ཅིག་ཁ་མ་སྐོམ་དང་དེ་འདྲ་གི་གནད་དེ་འདྲ་ཡོང་གི་རེད་ཟེར། ད་དེའི་རྗེས་སུ་རླུང་ཆམ་ལ་ཕབ་པ་གསུངས་དེ་ཡིན་པ་རེད། རླུང་ཆམ་ལ་ཕབ་པ་ཟེར་ཏེ། རླུང་ཆམ་ལ་ཕབ་པ་ཟེར་ཏེ་དེ་ནི། རླུང་རོ་དགུ་ཕྲུགས་བསལ་ཏེ་རླུང་རོ་དགུ་ཕྲུགས་བཤད་པ་རེད་བ་རླུང་རོ་དགུ་ཕྲུགས་སུ་བསལ་བའམ་ཟེར་གི་འདུག་ཨང་རླུང་གི་རྒྱུ་བ་དག་པོ་བརྟགས་ནས་ཆམ་ལ་འབེབས་པ་གང་རུང་བྱའོ་ཟེར།

དེ་དག་གི་ཚེ་ཡང་རང་རྒྱུད་ཀྱི་ཉེས་སྐྱོན་རྣམས་ཕྱིར་འབུད་པ་དང། སངས་རྒྱས་བྱང་སེམས་ཀྱི་བྱིན་རླབས་རྣམས་ནང་དུ་ལེན་པའི་མོས་པ་བྱའོ། རླུང་གི་རྒྱུ་བ་དང་པོ་བརྟགས་ནས་ཆམ་ལ་འབེབས་ཚུལ་ནི། ལུས་གནད་ལེགས་པར་བཅས་པའི་མཚམས་ནས་རང་གི་རྒྱུད་ལ་བརྟགས་ཏེ། སེམས་ཚེ་འདིའི་སྣང་ཤས་ཀྱི་དབང་དུ་སོང་འདུག་ན་སོང་འདུག་གམ་ཇི་སྟེ་ཕྱི་མ་དྲན་ཏེ་ཆོས་ཕྱོགས་སུ་སོང་འདུག་གམ་བརྟགས་པ་ན་ཚེ་འདིའི་སྣང་ཤས་ཀྱི་དབང་དུ་སོང་སྟེ་ཆགས་སྡང་དང་བཅས་པ་འདུག་ན་དེའི་ངོ་ཤེས་པར་བྱས་ལ། བློ་ངན་དེ་འདྲ་བས་བདག་ཚེ་རབས་ཐོག་མ་མེད་པ་ནས་ད་ད་བར་དུ་ཕུང་དུ་བཅུག་ཕུང་དུ་བཅུག་ལ། ད་རེས་དོན་ཆེན་ལན་ཅིག་ཐོབ་པ་དེ་ཡང་ཆུད་ཟ་བར་བྱེད་པས། ད་ནི་བློ་ངན་དེ་ཡུལ་ནས་འདོན་པར་བྱའོ་སྙམ་དུ་རླུང་ཕྱིར་འབུད་པ་དང་མཉམ་དུ་རང་རྒྱུད་ཀྱི་ཉོན་མོངས་པ་ས་བོན་དང་བཅས་པ་ཕྱི་ན་སངས་ཀྱིས་སོང་བའི་མོས་པ་བྱ། རླུང་ནང་དུ་རྔུབ་པ་དང་མཉམ་དུ་ཕྱོགས་བཅུའི་སངས་རྒྱས་སྲས་དང་བཅས་པ་སྲས་དང་བཅས་པའི་བྱིན་རླབས་ཐམས་ཅད་ནང་དུ་འཛུད་པའི་མོས་པ་བྱ། དེ་ལྟ་བུའི་རླུང་སྒྲ་བཅས་དང་རྩོལ་བ་བཅས་པས། ཤུགས་བསྐྱེད་དང་རེ་མཐོང་མི་མངོན་པའི་དགོས་པ་བསྐྱེད་དུ་མ་སོང་བ། རང་བབས་སུ་བཞག་ལ། འོག་ཏུ་རླུང་ཆགས་ལ་འབེབས་པ་ཟེར་ནི་དེ། དང་པོ་རླུང་རོ་དགུ་ཕྲུགས་སུ་བསལ་བ་ཟེར་གྱི་འདུག་བ། འོ་དེ་བཞག་ལག་པ་དང་རྐང་པ་ལ་སོགས་པ་བཟློག་ཐོགས་དེ་ནས་རྣོ་རྣོན་གྱི་ཆུ་འདོན་ཏེ་ཁྲུས་ཀ་ཚགས་སུ་གནང། ཚགས་སུ་གནང་དེ་ནས་རླུང་ང་རང་ཚོ་དུས་རྒྱུན་དུ་རླུང་ཡོང་དགོས་རེད་བ། དུས་རྒྱུན་དུ་ང་རང་ཚོ་དབུགས་དེ་ཕར་འགྲོ་ཚུར་ཡོང་ཡང་ནས་ཡང་དུ་བྱེད་དགོས་རེད་མ་གཏོགས་ང་ཚོར

ནི། གཡས་པ་དང་ཡང་མོ་དེ་འདྲ་གཅིག་གོ། ཡང་གཡས་པ་དེ་བཀག། གཡོན་པ་དང་ཡང་མོ་དེ་འདྲ་གཅིག་གོ། ཡང་གཡན་པ་དེ། སེམས་ཀྱི་སྨིན་པ་གཅིག་ནི་རླུང། ཚུར་ཡོང་བའི་ཁ་ཐུག། རང་གི་དབུགས་དེ་ཚུར་རྔུབ་པའི་ཁ་ཐུག་དེ། སྣ་སྒོ་གཡས་པ་ནས་ལ་ཡང་སྔོ་ཡི་སྟོང་ཚོ་འགྲམ་གྱི་ཡར་འཐེན། ཡར་འཐེན་ནས་ནི་མར་གཏོང་བའི་ཁ་ཐུག་དེ། མར་གཏོང་བའི་ཁ་ཐུག་དེ་སྣ་སྒོ་གཡོན་པ་ནས་མར་གཏོང་བའི། འོ་དེ་འདྲ་ལན་མ་གསུམ་བྱས། ལན་མ་གསུམ་བྱས།

ད་ཡ། མ་སྟོང་བའི་ཁ་དོད་དེ་ན་རང་གི་རྒྱུད་ལ་ཡོད་ཀྱི་ད་ལས་ངན་པ་དང་ཉོན་མོངས་པ་དང་ཨོ་ཛོ་ཛ་ཚང་མ་དང་ཅིག་ཆིག་ལས་སོང་སོང་སོང་སོང་རམ་བྱས། ཡ། སྔོ་བའི་ཁ་དོད་དེ་ན་སངས་རྒྱས་བྱང་སེམས་ཀྱི་ཁྱེད་ལོངས་ཐོབ་ཀྱང་རང་གི་རྒྱུད་ལ་ཚུར་བྱོང་སོང་སོང་སོང་རམ་བྱས། ཨོ་དེ་འདྲ་བྱས་ནས་ལས་མ་དགོས། གང་ག་སྡོམ་པའི་ལས་པ་དངོས་བྱས་ནས་སྣང་གོ་རུ་ལ་ཐིག་མ་སོང་སོང་བྱས།

ལྟ་ཅི་མ་བྱས་དེ་མཐོང་ཡོད་མ་རེད། ལྟ་ཅི་མ་བྱས་དེ་ང་ཚོ་གལ་ཆེ་ཡོད་མ་རེད། རྟོགས་སུ་བཅུག་ནས་ནི་ལུས་འགྲོ་སྡོད་ཐུག་སོགས་ཚང་མ་ཡག་པོ་བྱས་ཚར་སོང་ན་རང་གི་སེམས་དེ་ག་འདྲ་ཞིག་གནས་འདུག་ལྟ་ཅིག་བྱས་དེ་ཁོ་ལ། ཁ་ཤས་ཁ་ཤས་ནི་ལུང་པ་ག་པ་ག་སར་སེམས་དེ་རྒྱུག་བྱས་ནས་སྐོར་ར་སྐོར་བསྡད་དེ་གི་རེད། འགའ་ཞིག་འགའ་ཞིག་གིས་ནི། རྒྱུ་ནོར་ལོངས་སྤྱོད་ལ་སོགས་པ་ག་བ་ཡོད་ནའི་དེ་ཕྱོགས་གོ་ལ་བསམ་བློ་བཏང་བྱས་ནས་པས་ང་དེ་འདྲ་བྱེད་དགོས་ཀི་འདུག་དེ་འདྲ་བྱེད་དགོས་ཀི་འདུག་བསམ་བསམ་དྲན་བྱས་དེ་འདྲ་རྣམ་པ་སྣ་ཚོགས་ཞིག་བསམ་བློ་བཏང་བསྡད་ཀི་རེད། འགའ་ཞིག་འགའ་ཞིག་གིས་སོ་སོ་གི་དགའ་བོ་གཉེན་པོ་ལ་སོགས་པ་དང། ཡང་ན་ནི་རང་ལ་དགྲ་བྱེད་མཁན་གྱི་རང་ལ་ཡིད་དུ་མི་འོང། འོ་དེ་ཚོ་ལ་དགྲ་བྱེད་དགོས་བསམ་བསམ་དྲན་བྱས་དང། འོ་དེ་འདྲ་ཡི་པའི། རྣམ་པ་ཅི་པའི། ཤར་ཤར་བ་ཅིག་བསྡད་ཀི། སྟབས་ཡག་པ་ཅིག་ལ་མཚམས་མཚམས་མཚམས་ཅིག་ལ་ནི་ང་རང་ཚོ་དགེ་སེམས་ཕྲ་མོ་དེ་འདྲ་རེ་རེ་སྐྱེ་གི་རེད་མ་གཏོགས་མང་ཆེ་བ་ལ་ཚེ་འདི་སྣང་གི་བྱ་བ་རྐྱང་རྐྱང་གི་མགོ་འཁོར་བསྡད་དེ་གི་རེད། འོ་དེ་འདྲ་དེ་ཁ་ཐུག་དེ་སླེབས་ཚར་སོང་ན་ནི། རང་གིས་རང་ལ་སྨད་ར་བཏང་བྱས་ནས།

རིག་པ་དྭངས་སྙིགས་ཕྱེ་ནས་སེམས་གསལ་རིག་གི་ངང་དུ་གནས་ཅི་ཐུབ་བྱའོ། ད་རིག་པ་དྭངས་སྙིགས་ཕྱེ་ཟེར་དུས་ཀྱི་ང་ཚོ་ཆུ། ཆུ་རྙོག་པོ་དེ་འདྲ་ཅིག་སྣོད་ཆས་ཅིག་ན་ཡོད་པ་ཡིན་ན་ཆུ་དེ་དཀྲུག་དཀྲུག་གཏོང་པ་ཡིན་ན། ཨ་ནི་རྙོག་པོ་ཞེ་དྲག་ཆགས་དགོས་རེད་བ། དེ་འདྲ་མ་བྱས་དགོས་དཀྲུག་དཀྲུག་མ་གཏོང་བ་ཅིག་བཞག་བཞག་པ་ཡིན་ན་ནམ་ཞིག་དེ་ན་དྭངས་སྙིགས་དབྱེ་བ་ཕྱེ་ཕྱེ་ནས་ཆུ་དེ་ནི་དྭངས་པོ་ཧྲིབ་ཅིག་བྱས་ནས། ཤེལ་སྒོ་ནང་བཞིན་ཅིག་དེ་འདྲ་ཆགས་ཡ་ཅིག་ཡོང་དགོས་རེད་བ། འོ་དེ་མ་བྱས་ཅིག་བྱས་དུས་རང་གི་རིག་པ་དེ་དྭངས་སྙིགས་ཕྱེ་ཕྱེ་ནས་རིག་པ་གསལ་ཞིང་དྭངས་པ།

སྲིད་ཞི་སྟོང་པ་སེ་བདེ་རེ་བ། འོ་དེ་ཡིས། འོ་དེ་ལྟ་བུའི་ངོ་བོ་མ་ནིང་གཅིག་པ་རེ་བའི་དྭངས་སྙིགས་ཀྱི་དབྱེ་བ་ཕྱེས་ནས་རང་གི་སེམས་དེ་ལུང་མ་བསྟན་གྱི་ངོ་བོ་པས་ཏག་ཏག་ལྷེ་ལྷེ་པ་ཟུག་གོ། ད་ལྟེ་ལྷེ་ཙག་ཟུག་ན་ནི་སེམས་དེ་དྭངས་པོ་ཆགས་རེད། སེམས་དེ་དྭངས་པོ་ཆགས་ནས་གང་ཡང་མ་ཆགས་ཆེད། དགེ་བའི་ངོ་བོ་སོང་ཡང་མ་རེད་མི་དགེ་བའི་ངོ་བོ་སོང་ཡང་མ་རེད་སེམས་རང་གི་ངོ་བོ་གང་རང་རང། དེ་ནས་གཞན་ནི་དགེ་སེམས་དེ་གསལ་བཏབ་བྱས། དགེ་སེམས་གསལ་འདེབས་དགོས། དང་པོ་ནི་སེམས་སྙོམས་པོ་སྙོམས་པོ་དེ་ཡོད་ཡོད་སྐོར་གང་དགེ་སེམས་གསལ་བཏབ་པ་ཡིན་ན་རྩ་ནས་ཡོང་གི་མ་རེད། ང་ཚོ་ལྷ་བྲིས་པ་ཀྱིས་ཐང་ཀ་འདྲ་ཞིག་བཞེངས་རི་མོ་འདྲ་ཞིག་བྲིས་དགོས་བྱུང་སོང་ན་དང་པོ་དེ་ནང་ལ་ནི་དྲི་མ་འདྲ་དེ་ཚོ་གེགས་རྐྱེན་མེད་པ་ཅིག་དགོས་རེད་བ། ཁོ་དང་པོ་ནི་བཙོག་པ་འདྲ་མོ་ཞིག་བྲིས་བྱས་ནས་སྣག་ཚ་འདྲ་མོ་དེ་ཕྱིས་དགོས་དུ་ཡོད་ན་དེ་ནི་རི་མོ་ཡིན་ཅེས་པའི་བྲིས་པ་ཡིན་ནའི་རྩ་ནས་ཡོང་ཡ་ཡོད་མ་རེད་པ། དང་པོ་རི་མོ་བྲིས་ས་ཀྱི་རས་གཞི་དེ་གང་ཡང་མ་གོས་པ་བྱས་ནས་གཙང་མ་གཙང་རྐྱང་ཅིག་བྱས་པ་ཡིན་ན་དེ་ནི་ག་རེ་བྱེད་བྲིས་ཀྱི་ཡིན་ནའི་ཡག་པོ་ཅིག་ཡོང་གི་རེད་བ། འོ་དེ་ནང་བཞིན་བྱེད་ཅེས་ནས་གསང་བ་གཏོང་དགོས། དེ་གསང་བ་གཏོང་བྱས་ནས་སེམས་དེ། དྭངས་ཤིང་གསལ་བའི་ངོ་བོར་གྱུར་ཙམ་ལ་གཞི་ནས་དགེ་སེམས་བསྐྱེད་དགོས། མདོ་ཙམ་བཤད་ཀྱི། ལུས་གནད་ཀྱི་སྐོར་དེ་ལ་ལམ་གྱི་གནད་ལས་བརྩམས་ཏེ། ལམ་གྱི་གནད་ལས་བརྩམས་ཏེ་གལ་ཆེ་ཞིང་དགོས་པ་ཆེ་བའི་གནད་ཀྱི་དོན་ཤེས་པར་བྱ་བ་མང་དུ་སྣང་ན། འདིར་མཐའ་དག་འབྲི་མ་ལོང་ཞིང། གནད་འགའ་ཞིག་ནི་དགའ་ལྡན་ཕྱག་རྒྱ་ཆེན་པོའི་ཁྲིད་ཡིག་ཏུ་བྲིས་ཟིན་ཏོ། ཕྱག་རྒྱ་ཆེན་པོའི་ཁྲིད་ཡིག་ནང་ལ་ད་ལུས་གནད་ཀྱི་སྐོར་དེ་ཞེ་དྲག་མང་པོ་ཞིག་གསུངས་ཡོད། དགའ་འདུས་ཕྱག་རྒྱ་ཆེན་པོ་ཁྲི་ཡིས་ཟིན་ཏེ། ཡོངས་འཛིན་ཤིང་བྱ་ཚེ་ཁོ་རང་རང་གི་རྫས་ལྗགས་ཀྱི་ཕྱག་རྒྱ་ཆེན་པོ་ཁྲི་ཡིས་ཟིན་ཏེ་ཡོ་རོ་བ་ཨོ་ཏི་ཀུ་ལ་ནི་ལུས་ནི་དང་རླུང་ཆགས་ལ་འབད་པ་ལ་སོགས་པ་སོགས་བཞིར་གྲགས་སེར་པོ་གསུངས་ཡོད་དེ། དེ་ལྟར་རླུང་ཆགས་ལ་ཕོག་ནས་རང་རྒྱུད་ལ་བཏགས་ཏེ་ཀུན་སློང་བསྐྱོད་ནས་རྒྱལ་སྲིད་ཁྱད་པར་ཅན་ཞིག་སྐྱེ་དགོས་སོ། རང་རྒྱུད་ལ་བཏགས་ནས་ཀུན་སློང་བསྐྱོད་པ་དེ་དགོངས་མཐོང་ཆོས་ཀྱི་ཐོག་མ་ཆོས་ཀྱི་དབུ་ཡི་རྒྱ་གར་སྐད་བཏགས་པ་ཡིན་ཏེ།

རྗེ་བདག་ཉིད་ཆེན་པོས་དྲི་བ་ལྷག་བསམ་རབ་དཀར་ལས་དེ་ཙམ་པོ་དྲིས་ཏེ་བསྐུལ་ལ། དྲིས་ལན་བློ་བཟང་བཞད་པའི་སྒྲ་དབྱངས་ལས་འོ་དེ་སྒོམ་ཐམས་ཅད་ཀྱི་ནང་ནས་དང་པོ་ཡི་རྒྱ་གར་གྱི་སྐད་དང་མཚུངས་པ་དེ་ཡིན་ན་རང་རྒྱུད་ལེགས་པར་བརྟགས་བྱས་ནས་རང་རྒྱུད་ལེགས་པར་བརྟགས་བྱས་ནས་ཀུན་སློང་བཅོས་ཡག་དེ་རེད། དེ་ཡིན་ན་བླ་མ་ཁྱོད་རང་གི་ཞལ་གྱི་བཞེད་པ་རེད་ཟེར་ནས་འདི་ཞུ་ཡིན་པར་ཅི་གསུང། དེ་ལྟར་ཡིན་པ། རྗེ་རིན་པོ་ཆེ་ཉིད་ཀྱིས་ཀྱང་གསུངས་ཏེ་དྲི་བ་ལྷག་བསམ་རབ་དཀར་ལས་དེ་ཡི་དོན་ཡང། རང་རང་གི་རྒྱུད་སྟེང་དུ་བཀལ་ན་དེ་ཡིན་ཏེ་གནས་དབེན་པར་ལུས་དྲང་པོར་བསྲངས་ནས་བློ་ཁ་ནང་དུ་ཕྱོགས་ཏེ་ལེགས་པར་བསམས་པའི་ཚེ། གནས་དབེན་པ་ཟེར་དེ་ད་གིན་སྒོམ་རྒྱག་ས་ཡི་གནས་དེ་རེད་བ། འོ་དེ་ལ་ལུས་དྲང་པོར་བསྲངས། ལུས་རྣམ་སྣང་གི་ཆོས་བདུན་འདི་ཟེར་དེ་ཡིན་པས། ད་ཁ་ནང་དུ་ཕྱོགས་ཏེ་ཟེར་དེ་ང་རང་ཚོ་མང་ཆེ་གང་ག་ནས་སེམས་དེ་ཕྱི་རོལ་ལ་བལྟས་མ་གཏོགས་ཁ་ནང་དུ་ཕྱོགས་ཡ་དེ་ཁག་པོ་ཞེ་དྲག་དུ་མ།

འདིར་སྡུག་བསྔལ་གྱི་ཟུག་གཟེར་དེ་ཙམ་པ་དུས་རྒྱུན་དུ་མྱོང་བ་རང་རིག་གིས་གྲུབ་པ་དེ་འདྲ་བའི་རྒྱུ་ལྡོག་པ་ཟེར། དཔེར་ན་ང་རང་ཚོ་སྔོན་ཆད་ཐོག་མ་མེད་པ་ནས་ཐོག་མ་དེ་ནི་འགོ་ཚུགས་ཡིན་ཟེར་ཆོས་ནི་མེད་པ་ཆོས་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་རང་གིས་འཁོར་བའི་སྡུག་བསྔལ་དེ་ཙམ་ཞིག་མྱོང་བྱུང་ནས་འཁོར་བ་གི་གཏན་སྡུག་ལྟ་བུ་ཞིག་བརྗོད་ཀྱི་ནི། འཁོར་བ་གི་གཏན་སྡུག་ས་ད་ནི་འཁོར་བ་ལས་ཐར་ཡ་མེད་པ་བྱས་འཁོར་བ་རྒྱ་མཚོའི་ནང་ལ་གནས་ཀྱི་ནི་འགོ་བརྒྱུད་ཆོས་ནི་གཏོང་ཡ་མེད་པ་དེ་འདྲ་པོ་ཅིག་བརྗོད་པ་རེད།

གཅིག་གི་ཆོས་ནི་མི་འདུག་པ། འོ་དེ་ད་ལྟ་ཡི་བར་དུ་དེ་ལྟ་བུ་ནི་མྱོང་བ་རེད། ད་ལྟ་ཡི་བར་དུ་རྒྱུན་ལྡན་དུ་བྱས་ཀྱི་ནི་མྱོང་བ་དེ་རང་རིག་གིས་གྲུབ་པ་རེད། སོ་སོ་གཞན་ལ་སྐད་ཆ་དྲི་མི་དགོས་པར་རང་གི་མྱོང་ཐོག་གི་སྒོ་ནས་གྲུབ་པ་རེད། སོ་སོ་སོ་སོའི་མྱོང་ཐོག་གི་སྒོ་ནས་དེ་ལྟ་བུ་ནི་གྲུབ་ཐུབ་པ་རེད། ད་དེ་ལྟ་བུ་གནས་སུ་དེ་ནི་རང་མི་སྐྱེ་བ་ཅིས་ཀྱང་བྱ་དགོས། ད་སྔོན་ཐོག་མ་མེད་པ་ནས་ད་ལྟ་ཡི་བར་དེ་ཕྱིན་ཚར་རེད། ཕྱིན་ཚར་རེད་དེ་མ་འོངས་པ་རྣམས་ལ་ཡང་ནི་ཡང་གྲངས་ཀ་གཅོད་ཡ་གཅོད་ནི་མེད་པའི་ཕྱིར་ནི་ཡང་འགྲོ་དགོས་རེད་པ་སྔ་མ་དང་གཅིག་པ་གཅིག་རྐྱང་བྱས་ཅེ་ནི་ཡང་འགྲོ་དགོས་རེད་པ་འོ་དེ་མ་འོངས་པ་རྣམས་འགྲོ་མི་དགོས་པ་གི་ཐབས་ཅིག་ངེས་པར་དུ་བྱ་དགོས་སོང་ཟེར་རམ་ཅི།